བར་དོ་མཐོ་གྲོལ་ལས། རྨི་ལམ་བར་དོ་སེམས་མེད་འདི་ཡི་སྦྱོར་བའི་སྐབས་ཡིན། དང་རྨི་ལམ་བར་དོ་སེམས་མེད་ཀྱི་དེ་ངོ་སྤྲོད་ཙམ་གྱི་ཁ་ཚ་ཁ་ཉམས་ཞུ་ས་དེ་སྐྱེས་པས་ད་རེས་འདི་ན་ལས་མ་གཙོ་བོ་ར། དང་རྨི་ལམ་བར་དོ་འདི་ན་ལུགས། དེ་ག་དེ་བས་ར་སྣང་མོ་གསལ་བ་ཅན་གཙོ་བོ་རང་ཅེས་ར།

ད་དེ་གསུམ་པའི་འབྱུང་མིན་དེ་དོན་དག་ག་ཅི་ལས་བསྟན་ཏེ་འབྱུང་མིན་ནའང་གསལ་བ་བཞིན། ད་རང་བཞིན་མ་གྲུབ་པའི་ཀྱི་ཆུ། རྟག་པ་བརྟན་པ་མེད་པའི་ཀྱི་ཆུ། བས་ནི་དེ་ཀྱི་བས་ཤིང་ལས་པའི་འདས་པའི་འབྱུང་དོགས་ཡོད་པ་ཡིན། ད་རང་བཞིན་གྱི་གྲུབ་གྲུབ་ཅིག་ཡིན་པ་ཅིན། བདེ་སྡུག་རྣམ་པ་སྣ་ཚོགས་དང་ཆེ་ཆུང་རྣམ་པ་སྣ་ཚོགས། བཟང་ངན་རྣམ་པ་སྣ་ཚོགས་དེ་སུ་ཡང་འབྱུང་མི་སྲིད་ནི་ཡིན་པས་ལ། དང་འདི་རང་བཞིན་གྲུབ་གྲུབ་ཡིན་པ་ཕྱིན་འབྲས་པས་འབྱུང་མི་སྲིད་ནི་ཡིན་པས་རང་བཞིན་མ་གྲུབ་ནི་དེ་སྐྱེས་པའི་རང་སྟེ་དེ་བཟུང་པས་འཁྲུལ་པ་རྣམ་པ་སྣ་ཚོགས་འབྱུང་ངོ་མི་ཐོན་ད་དེ་ཡིན་ཡིན་ཟེར། ད་དེ་བས་འབྱུང་མི་འདི་ཡང་འཁྲུལ་པ་ཡིན་ཡིན་ཟེར་ད་འཁྲུལ་པ་ཡིན་པ་ག་དེ་བས་གྲུབ་ནི་ཡིན་ཟེར་བ་ཕྱིན་འདི་གྲུབ་མ་ཚོགས་མི་བྱམས་སྟོང་སྟོབས་པས་གྲུབ་ཚུལ་ཞུ་ནི་ཡིན། འཁྲུལ་པ་ཡིན་པ་ག་དེ་པས་སྒྲུབ་ནི་ཡིན་ཟེར་བ་བཞིན་དཔེར་ན་ད་ང་ཁྱེད་རང་རྨི་ལམ་མཐོང་འཕེལ་གྱི་སྐབས་ལོ། རྨི་ལམ་ན་ལོ། རི་དང་ར་བ་ཁང་ཁྱིམ་ལ་སོགས་པ། དཔེར་ན་རིའི་རྒྱལ་པོ་རི་རབ་ལ་སོགས་པ་མཐོང་ནི། དེ་སླེབས་འཆི་ཁ་ལས་ཁྲོམ་འདི་སུ་མཐོང་ནི། རྨིས་དགྲ་མེད་ན་སྲོག་འདི་སུ་མཐོང་ནི། བྱིམས་འདི་སུ་ཨ་འདི་པས་མཐོང་འཕེལ་བའི་ཡུལ་གྱི་སྐབས་ལོ། དེ་སྔ་ཤེས་རབ་ཀྱི་རྨྱི་ལམ་སྣ་ལོ་དད་པས་མཐོང་མིན་པས། དེ་རང་བཞིན་གྱི་ར་ཡིམ་སྒྲགས་ཕྱིས་སྦས་པ་ཅན། རྨི་ལམ་སྣ་ལོ་མཐོང་སྦས་ཀྱིས་ཁྱིམ་བདག་དེ་སུ་ཚུགས་སྔ་ཤེས་རབ་ཀྱི་ནང་སྣ་ལོ་འོང་དད་ཀྱི་པས་མཐོང་མིན་ནའང་ཟེར་བ་ཅན་དེ་ནང་སྣ་ལོ་འཛུལ་དད་ཀྱི་པས་མཐོང་མིན་པས་ལ། སྔ་ཤེས་རབ་རྨྱིའི་ལོག་འདོད་སད་ཀྱིས་ཁྱིམ་དེ་སྣ་ལོ་འོང་དད་ཀྱི་པས་མཐོང་སྒྲགས་ཕྱིས་སྦས་པ་ཅན།

དང་རྨི་ལམ་ཐམས་ཅད་འཁྲུལ་པ་ཡིན། ང་ཅེ་ར་གི་གཉིད་ཡིན་མ་ལོ་བོད་ཀྱི་གནས་སྐབས་སྣ་ལུ། ཉི་མ། ལྟ་ཕྱི་ཁ་ལས་ཀྱི་སྣང་བ་དྲ་མིན་སྣ་ཚོགས་མཐོང་མདོག་བཟུང་བས་དེ་འང་འདི་མཐོང་མི་དེ་སུའི་ང་ཅེ་ར་གི་བདེན་པར་རྩིས་ཏེ་འདོད་པའམ། དེ་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི། བདག་འཛིན་མཚན་མ་འདས་ཀྱི་ངོ་ལོ། ཏེ་དེ་དག་ཐམས་ཅད་ཡང་ཆ་མཉམ་རྫུན་སྨྲ་བས་ཡིན་པ་བས་མཐོང་མིན་སེམས་མེད། ང་ཤེས་རབ་ཀྱིས་ངོ་མ་མེད་མཐོང་མེད་ཀྱི་གཉིས་མེད་ཀྱི་སྣང་བ་འདི་སུ་ཡང་གང་ར། ཏེ་སངས་རྒྱས་དང་བྱང་ཆུབ་སེམས་དཔའ་བདག་འཛིན་མཚན་མེད་ཀྱི་ངོ་ལོ། ཏེ་རྫུན་སྨྲ་བས་སྲིད་པའི་སེམས། པའི་ཨ་འདི་གསུམ་གཅིག་པའི་ཤེམ་ལས་པས། བརྟགས་ཤིང་དཔྱད་འདི་ལྟ་བས་ཀྱི་ཚད་ན་ལུས། དེ་རྨི་ལམ་འདི་ཡང་དེ་འདྲར་རྩ་ལས་ར་མ་གྲུབ་ཟེར། དེ་ཨ་ནེ་ཟུམ་མིག་གིས་དེ་རིག་པ་དེ་སུ་གི་བརྟག་ཞིབ་ཅེས་འདི་ལྟ་བུ་དྲག་ཅིག་བེ་བ་ཅིན་ཨིན་དི་སྐྱེས་པའི་ས་ཕྱི་རུ་འཁྲུལ་པའི་དབང་གིས་བེ་ཞིམ་ལས་བེ་དེ་བེ་མཐོང་དོ་ཡོད་པ་ཡིན། ད་དེ་བེ་མཐོང་མི་འདི་ལུ་ཐབས་ཤེས་ག་དེ་བེ་ཡོད་པ་ན་ཟེར་བ་ཅིན་དེ་ང་བཅས་ར་ཉམས་ལེན་གྱི་རིམ་པ་དེ་སུ་ནང་ལས་ལམ་དེ་སུ་གི་གདམས་ངག་དེ་སུ་ནང་ལས་བེཝ་ད་ལུ་དང་པ་ར་རྨི་ལམ་ཡིན་པ་དེ་ངོ་ཤེས་དགོས། རྨི་ལམ་དེ་རྨི་ལམ་ཡིན་པར་བྱང་ནི་གི་གདམས་ངག།

དེའང་འདི་རྨི་ལམ་འདི་རྨི་ལམ་ཡིན་པར་ཤེས་རྨི་ལམ་འདི་རྨི་ལམ་ཡིན་པར་དེའང་འདི་བར་བྱང་བའི་བེ་ཡོད་གང་ལས། གཤན་པ་བརྒྱ་ཅིག་གིས་ར་བདའ་འོང་དེ་གེ་བེ་སེ་ཅེ་རོ་ར་ནས་ད་དོ་དེ་དེ་ད་རྨི་ལམ་ན་ཡིན་སེ་ནོ་དེ་གེ་བེ་དེ་འཇིགས་སྣང་ག་ནི་ཡང་མེད་པ་བེ་ཡོད་ཤིན་དེ་ཁྲོད་ལས་ར་དེ། གཤན་པ་གི་གདོང་ལེན་བེ་ཆོག་ཆོག་བེ། ཏེ་དེ་བཟུམ་བེ་གི་སྤོབས་པ་སྐྱེ་འོང་དོ་ཡོདཔ་ཨིན་ཟེརཝ་མས། དེ་བེ་ནི་དེ་གིས་དང་པ་རྨི་ལམ་དེ་རྨི་ལམ་ཡིན་པར་ཤེས་དགོ། དེ་རྨི་ལམ་དེ་རྨི་ལམ་ཡིན་པར་ཤེས་ཞིམ་ལས་རྨི་ལམ་བྱང་ནི་གི་གདམས་ངག་དེ་སུ་ལུ་བརྟེན་ཏེ་གིས་བེ་དེ་བག་ཅང་དགོཔ་ཨིན་ཟེརཝ་མས། དེ་ལས་ཡུལ་ཅི་ག་ལས་རྨི་ལམ་དེ་འཁྲུལ་པ་ཡིན་པར་ཤེས་རྨི་ལམ་དེ་འཁྲུལ་པ་ཡིན་པར་བྱང་འཁྲུལ་པ་ཡིན་པར་རྟོགས་པའི་བེ་ཡུལ་གང་ལས་དེའང་དེ་འཁྲུལ་པ་དེ་རྩད་ནས་དག་སྟེ་གིས་བེ་ང་བཅས་ར་འཁོར་བའི་གྱི་རྒྱུ་དེ་སུ་ཆ་མཉམ་སྤང་ཞིམ་ལས་བེ་མཐར་ཐུག་ལུ་དེ་འཁོར་བ་ནང་ལུ་སྡོད་མ་དགོ་པ།